ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་འཁོར་སྔོན་མ་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁེ་ཆང་གློ་བུར་དུ་འདས་གྲོངས་སོང་བའི་རྗེས་རྒྱ་ནག་མི་མང་ཚོས་རང་འགུལ་ཐོག་ནས་མྱ་ངན་དང་རྗེས་དྲན་གྱི་བྱེད་སྒོ་སྣ་ཚོགས་ཤིག་སྤེལ་བཞིན་ཡོད་འདུག་ཀྱང། རྒྱ་ནག་གཞུང་གིས་མི་མང་གི་བྱེད་སྒོ་དེ་ཚོར་དེང་སྐབས་ཚོད་འཛིན་བྱེད་འགོ་ཚུགས་འདུག་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། གཟའ་འཁོར་སྔོན་མའི་གཟའ་ལྷག་པའི་དགོང་དག་ཡིན་པ་ཡོད། རྒྱུན་དུ་འཁོར་ནས་དཔྱད་ཞིབ་གསན་མཁན་ཅིག་གིས་ངོ་དེབ་ཐོག་ལ་ཡང་ང་ལ་ལན་ཐུང་ཐུང་ཞིག་བཏང་གནང་སོང། རྒྱ་ནག་གི་སྲིད་བློན་ལི་ཁེ་ཆང་འདས་གྲོངས་སོང་ཤག་ཟེར་ངས་སྐབས་དེ་དུས་ཡིད་ཁྱོན་ནས་ཆེས་མ་སོང། ད་ཡིན་ནའི་དུས་ཚོད་ཐུང་ཐུང་ཕྱིན་པའི་རྗེས་ལ་ཡང་གསར་འགྱུར་བརྒྱུད་ལམ་ཆེ་བ་དེ་ཚོས་གནས་ཚུལ་དེ་བདེན་པ་ཡིན་པའི་སྐོར་ལ་ཡང་གནས་ཚུལ་ངོ་སྤྲོད་བྱས་སོང་ང་བྱས་བྱས་ད་གང་ལྟར། ལི་ཁེ་ཆང་གློ་བུར་ཐོལ་རྒྱག་ལ་འདས་གྲོངས་སོང་པའི་རྗེས་ལི་ཡ་རྒྱ་ནག་ཁྱོན་ཡོངས་དང་ཨ་ནི་ཕྱི་ལོགས་ལ་ཡོད་པའི་རྒྱ་ནག་སྐོར་དོ་སྣང་བྱེད་མཁན་ཚང་མ་ལོ་ཧང་རེ་སངས་སོང་ཧང་སངས་ཡག་དེ་ཉི་མ་ཁ་ཤས་ཕྱིན་པའི་རྗེས་ལ་ད་དུང་མཇུག་བསྒྲིལ་མི་འདུག་ག་རེ་ཟེར་ན་དངོས་གནས་འདས་གྲོངས་དེ་ག་འདྲས་སོང་ཡོད་མེད་དང་དེ་ཚོའི་སྐོར་ལ་ཡ་རྒྱ་ནག་གཞུང་གིས་ད་དུང་ཞིབ་ཕྲའི་གནས་ཚུལ་འདི་འགྲེལ་བཤད་རྒྱབ་ཡོད་མ་རེད། ད་འདི་དང་དུས་མཚུངས་བྱས་ལི་ཁེ་ཆང་འདས་གྲོངས་སོང་པའི་རྗེས་ལི་ཡ་འདི་ཉིད་ལི་ཁ་ཆང་དང་འབྲེལ་བ་ཡོད་ཉན། ལྷག་པར་དུ་ཡིན་ན་རྒྱ་ནག་ནང་ལོག་དེ་ཡོད་རེད་ད། དཔོན་པོ་དེ་ཚོ་དཔོན་པོ་མཐོ་པོ་བྱས་ཚར་བའི་རྗེས་ལ་ཡང། ཁོང་ཚོའི་བསམ་ཚུལ་ག་འདྲས་ཡོད་མེད་དང་དེ་འདྲའི་སྐོར་ལ་འབྲི་ཉན་ཞེ་པོ་ཅིག་ཉུང་ཉུང་རེད་ག་རེ་ཟེར་ན། རྒྱ་ནག་གཞུང་ནང་ཁུལ་ལ་ཡང་དཔོན་པོ་དང་ཐུག་འཕྲད་བྱེད་ཡག་གི་གོ་སྐབས་ཡོད་ཉན། མི་དེ་ཚོ་མང་ཆེ་ད་ད་དུང་གཞུང་ནང་ལོག་བསྡད་ཡོད་ཙང་ཁོང་ཚོས་ཕྱི་ལ་ཡ་སྐད་ཆ་བཤད་ནུས་གོ་མ་རེད། ཡིན་ནའི་ལི་ཁ་ཆང། རྒྱ་སྐྱོར་དང་གོ་ཐོས་འདོགས་པ། རྒྱ་ནག་ལ་ཡང་སློབ་གྲྭར་ཕྱིན་པེ་ཅིན་འདོགས་པ་སློབ་གྲྭར་ངོ་ཤེས་པ་དང་ལས་རོགས་ངོ་ཤེས་པ་འདི་མང་པོ་ཅིག་དེང་སྐབས་ཕྱི་རྒྱལ་ལ་བསྡད་ཡོད་ཙང་ཁོང་ཚོས་ལི་ཁ་ཆང་སྐབས་དེ་བསམ་བློ་བཏང་སྟངས་ག་འདྲས་ཡོད་མེད་དང་གཤིས་རྒྱུད་ག་འདྲས་ཡོད་མེད་སྐོར་ལ་ཡང་རྩོམ་མང་པོ་ཞིག་བྲིས་ཤག་འདི་ག་འདི་རྒྱ་ནག་ནང་ལོག་གི་གནད་དོན་ལ་ཡང་ཉམས་ཞིབ་བྱེད་ཉན་རྒྱ་མི་འདི་ཁ་ཅིག་གིས་ལི་ཁ་ཆང་འདས་གྲོངས་སོང་པ་འདིས་རྒྱ་ནག་གི་ད་ལྟའི་ཆབ་སྲིད་གནས་སྟངས་ག་རེ་མཚོན་ཐུབ་གོ་རེད་འདིས་རྒྱ་ནག་གི་ཆབ་སྲིད་ལ་ཡང་ཤུགས་རྐྱེན་ག་འདྲས་འབྱུང་གོ་རེད་འདི་འདྲའི་སྐོར་ལ་རྩོམ་མང་པོ་ཞིག་བྲིས་ཙང་ངས་ཀློག་པའི་རྩོམ་འདི་ཚོའི་ནང་ལོག་གི་ནང་དོན་དེ་ཁ་ཅིག་བསྒྲུགས་བྱས་དེ་རིང་ངས་སྟེང་དེ

ད་སློབ་གྲྭ་ཆེན་མོའི་ནང་འགྲོ་སློབ་གྲྭར་མུ་མཐུད་བྱས། དེའི་སྐབས་དེ་ཡིན་ན་བཟོ་ཞིང་དམག་གི་སློབ་གྲྭ་ཆེན་མོ་ཟེར་བྱས། སློབ་གྲྭར་ཡིག་ཚད་འདྲ་ཅིག་གཏོང་མི་དགོས་བྱས་བྱས་བཟོ་པ་དང་ཞིང་པ་དང་དེ་སློབ་གྲྭ་ཆེན་མོའི་ནང་འགྲོ་གོ་རེད་པ་བྱས་བྱས་ཞི་ཅིན་ཕིང་དེ་ཚོའི་ཁོངས་གཏོགས་རེད། ད་ལི་ཁེ་ཆང་ནན་བཅས་དུས་རབས་གསར་པ་སྒོ་ཕྱེ་བྱས་རིག་གནས་གསར་བརྗེ་མཇུག་བསྒྲིལ། སློབ་གྲྭའི་ནང་ཡིག་ཚད་བཏང་ཡིག་ཚད་མཐོ་ལོས་བྱས་བྱས་སློབ་གྲྭ་ཆེན་མོའི་ནང་བཅུག་ཡག་གི་ཐོག་མར་དེ་བདུན་ཅུ་དོན་བདུན་ལོར་རེད་ལི་ཁེ་ཆང་འདིའི་ལོ་དེ་པེ་ཅིང་སློབ་གྲྭ་ཆེན་མོ་ཟེར་ད་དེའི་སྐབས་དེ་སློབ་གྲྭ་ཡག་ཤོས་དེ་རེད་འདི་ནང་ཚུད་ཚུད་པ་མ་ཟད་ཁོ་ཚོ་རྒྱུས་ཡོད་ཉན་མང་ཆེ་བ་ཅིག་ཟེར་ཡག་བྱས་ན་ལི་ཁ་ཆང་ཕ་གིའི་སློབ་གྲྭའི་ནང་ལོག་ལ་ཡ་ད་པེ་ཅིན་སློབ་གྲྭའི་ནང་ལོག་ལ་ཡ་སློབ་སྦྱོང་ཡག་ཤོས་དེ་ག་ལས་དེ་བར་དེ་བས་དེ་གའི་རྐྱེན་ནས་ཁོ་རང་མངོན་གསལ་དོད་པོས་བསམ་བློ་གཏིང་ཟབ་ལོས་ཡིན་ནའི་རེད་སློབ་སྦྱོང་ཡག་ལོས་ཡིན་ནའི་རེད་དེ་ཚོ་ཞེ་དྲག་གི་གཟེངས་སུ་ཐོན་པ་ཅིག་ཡོད་ས་རེད་དོ་བ་སློབ་གྲྭའི་ནང་ལོག་ལ་ཡ་སློབ་ཕྲུག་གི་ཚོགས་པ་དང་གཞོན་ནུ་སྡེ་ཚོགས་ཟེར་ཉན་དེ་ད་རྒྱ་མི་དམར་ཤོག་གི་སྒྲིག་འཛུགས་འདི་ཡོད་རེད་པ་དེ་ཚོའི་ནང་ལོག་གི་འགོ་ཁྲིད་ཅིག་ལམ་སང་མགྱོགས་པོ་ཆགས་ཡོད་ས་རེད་རྒྱ་ནག་གི་སློབ་གྲྭའི་ནང་འགྲོ་མྱོང་མྱོང་ཚང་མ་ལོ་གིས་མཁྱེན་གྱི་རེད་སློབ་གྲྭའི་ནང་ལོགས་ལ་གཞོན་ནུ་སྡེ་ཚོགས་དང་སློབ་གྲྭའི་ཚོགས་པའི་འགོ་ཁྲིད་ཇི་སྙེད་ཚོ་བཤད་པའི་སྐབས་དེ་རྒྱུན་དུ་འཁོར་ནས་ང་ཚོ་མང་ཆེ་གཅིག་ཉམས་མྱོང་ནང་ལོགས་ལ་ཡང་ཕྲུ་གུ་ཕིག་ཕིག་དང་དཔལ་ལས་ཁྲིམས་ཡིག་དང་ཧུར་བརྩོན་ཅན་པ་འདི་སླེབས་འདུག་ལ། ཡིན་ན་ལས་ཕལ་ཆེར་ལི་ཁེ་ཆང་འདི་འདྲས་ཡིན་ས་མ་རེད་ཁོ་རང་སྤྱིར་བཏང་བྱས་ན་མི་ཚང་མ་དང་མཐུན་པོ་བྱས་སློབ་སྦྱོང་དེ་ཚོ་ཡག་པོ་བྱས་སྐད་ཆ་དེ་ཚོ་བཤད་སྲོལ་དོད་པོ་བྱས། དགེ་རྒན་གྱིས་དགའ་པོ་བྱས་འདི་འདྲས་ཅིག་བྱས་རྒྱ་སྐྱིད་འདས་ཡིན་ན་ཨ་ནི་སློབ་གྲྭའི་འགོ་ཁྲིད་ཆགས་ཡག་རྒྱུ་མཚན་དེ་འདི་མི་ཤེས་ཡང་ཁ་ཤས་མི་ཡ་མ་བླང་ཉན་ཞིབ་འདས་ཧུར་བརྩོན་ཅན་པ་འདི་ཡོད་པ་འདི་འདྲས་འདི་ཡིན་ས་མ་རེད། ཁོ་རང་རྒྱུས་ཡོད་མཁན་དེ་ཚོ་ལ་ཡ་བག་ཆགས་ཡག་པོ་ཞེ་པོ་ཞིག་འདུག་ད་ཡིན་ན་རྗེས་ལ་ཡ། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོར་སླེབས་པའི་སྐབས་རྒྱ་ནག་ནང་ལོགས་ལ་ཡ་ད་བསམ་བློ་སྤྱིར་བཏང་བྱས་པ་ཡིན་ན། གདམ་ཁ་བྱེད་ཡག་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་ཆགས་པ་རེད་དམངས་གཙོའི་ལས་འགུལ་ཆེན་པོ་ཞིག་བྱུང་དམངས་གཙོའི་ལས་འགུལ་དེ་ལ་ཡ་རྒྱ་ནག་གཞུང་གིས་མི་སེར་ཁྲག་སྦྱོར་བྱས་བྱས་དྲག་གནོན་བྱས་པའི་རྗེས་ལ་ཡ། ད་ལི་ཁེ་ཆང་ཁོ་རང་དང་མཉམ་དུ་ཡོང་རྒྱུ་རྩོམ་བྲིས་མཁན་དེ་ཚོ་མང་པོ་ཅིག་བརྒྱད་ཅུ་གྱ་དགུའི་ལོར་ལ་ཡ་དྲག་གནོན་བྱས་པའི་རྗེས་ལ་ཡ། གཞུང་གི་ལས་ཁུངས་ནས་དགོངས་པ་ཞུས་རྗེས་ཁ་ཤས་ཚོང་རྒྱག་ག་འགྲོ་ཡ་དང་ཁ་ཤས་ཡང་ཕྱི་རྒྱལ་ཡོང་བྱས་ཨ་ནི་སློབ་གྲྭ་ཆེན་མོ་འདི་ནང་དགེ་རྒན་བྱེད་ཡ་དང་དེ་འདྲས་མང་པོ་བྱས་པའི་སྐབས་དེ་ཡིན་ན་ལི་ཁེ་ཆང་གི་གདམ་ཀ་དེ་ཡིན་ན་མུ་མཐུད་རྒྱ་ནག་གཞུང་ནང་ལོགས་ལ་ལས་ཀ་བྱས་བྱས་བསྡད་བྱས་ལོ་ཁ་ཤས་ཕྱིན་པའི་རྗེས་ལ་ཡར་ཐུག་མཁན་མི་དེ་ཚོས་བཤད་ཡག་བྱས་ན་ལི་ཁེ་ཆང་ཡང་རྒྱ་ནག་གི་དཔོན་པོ་གཞན་པ་དང་བྱས་བྱས་དཔོན་ཉམས་དེ་ག་རང་སླེབས་བཞག་ཟེར་གྱི་འདུག་བྱས་བྱས་ད་ག་འདྲ་དེ་འདྲས་ཡིན་པ་ཡིན་ན་ལས་ཁོང་ཚོ་ངོ་ཤེས་མ་ཐུབ་མ་དགོས་ཟེར་ན། ཨིན་ཇིར་ཅིག་སྦྱངས། ཉི་ཧོང་གི་སྐད་ལ་ཅིག་སྦྱངས། ཕྱི་རྒྱལ་གྱི་དེབ་དེ་ཚོ་ཀློག་རྒྱ་ནག་ནང་ལོགས་སྒྱུར་བཅོས་བཏང་ཡག་དང་རྒྱ་ནག་གི་དེ་ཡིན་ན་འཛམ་བུ་གླིང་གི་ལུགས་མཐུན་གྱི་རྒྱུན་ལྡན་གྱི་རྒྱལ་ཁབ་ཟེར་ནས་མི་འདུག་ད་དམངས་གཙོའི་ལམ་ཁ་སོགས་རེད་དེ་ཚོ་ལ་ཡང་སྐྱོད་ཡག་ལ་ཡང་བསམ་བློ་གུ་ཡངས་པོ་དང་འདོད་པ་ཆེན་པོ་ཡོད་མཁན་ཞིག་རེད་ཟེར་བྱས་བྱས་མང་ཆེ་ཅིག་གིས་ད་འདི་འདྲས་བཤད་ཀྱི་འདུག། ཡིན་ནའི་ཁོ་རང་ཐ་མ་དེ་ཡིན་ནའི་འགྲོ་ས་དཔོན་པོ་བྱེད་ཡག་ལམ་ཁ་དེ་ཕྱིན་པ་རེད། དཔོན་པོ་བྱེད་ཡག་ལམ་ཁ་དེ་ཡིན་ནའི་ཁོ་རང་ཞེ་དྲག་གི་བདེ་བླག་དང་མགྱོགས་པོ་ཞེ་པོ་བྱུང་བཞག་རྗེས་ལ་ཡ། ཧེ་ནན་ཞིང་ཆེན་གྱི་སྤྱི་ཁྱབ་དང་དམར་ཤོག་གི་འགོ་ཁྲིད་གཙོ་བོ་བྱས་པ་དེ་བྱས་པའི་སྐབས་དེ་རྒྱ་ནག་ནང་ལོགས་ལ་ཡ་ཞིང་ཆེན་རིམ་པའི་འགོ་ཁྲིད་མཐོ་ཤོས་དེ་ཚོའི་ནང་ལོགས་ནས་བྱས་ན་ཁོ་རང་ལོ་ཆུང་ཤོས་དེ་རེད་ས། དེས་མ་ཟད་ད་དེ་རྗེས་སུ་ཐོབ་པ་ལ་ཡ། དཔེར་ཆ་བཞག་ན་ཧུའུ་ཅིང་ཏའོ་མར་བབས་པའི་རྗེས་ལ་ཡིན་ན་རྒྱ་ནག་དམར་ཤོག་འགོ་ཁྲིད་མཐོ་ཤོས་དེ་སུ་བྱེད་དགོས་རེད་ཟེར་དུས་ཡིན་ན་ཁོང་ཚོས་ལོ་བཅུ་ཉི་ཤུའི་གོང་ནས་ཡིན་ན་སྐད་ཆ་བྱས་བྱས་གཏན་འཁེལ་བྱས་ཚར་དགོས་རེད་ཅེས་དང་དེའི་སྐབས་དེ་ཧུའུ་ཅིང་ཏའོ་གིས་འདོད་པར་བྱས་པ་ཡིན་ན་ལི་ཁེ་ཆང་བྱེད་བཅུག་གི་ཡིན་ཞེས་བྱས་ཁོ་རང་གིས་ཨུ་ཚུགས་ཞེ་དྲག་བརྒྱབ་ཡོད་ཟེར་དེ་ལས་ཡིན་ནའི་སྐབས་དེ་ཁ་ཤུགས་ཆེ་ཡག་དེ་ཅང་ཙེ་མིན་དང་ཅང་ཙེ་མིན་གྱི་རོགས་པ་ཡིན་ན་ཙེང་ཆིང་ཧུང་ཁ་ཤུགས་ཆེ་བྱས་བྱས་ཡིན་ན་མཐའ་མ་དེ་ཨ་ནི་ཞི་ཅིན་ཕིང་ཆགས་ཨ་ནི་ལི་ཁེ་ཆང་ཞི་ཅིན་ཕིང་འོག་གི་དཔོན་པོ་གཉིས་པ་ཆགས་ཡ་དེ་ད་ལོ་མང་པོའི་གོང་ནས་ཐག་གཅོད་བྱས་བྱས་ད་མཐའ་མ་དེ་ལོ་བཅུའི་གོང་ལ་ཡང་ཞི་ཅིན་ཕིང་གིས་ཡིན་རྒྱ་ནག་དམར་ཤོག་གི་འགོ་ཁྲིད་བྱས་ལི་ཁེ་ཆང་སྲིད་བློན་ཆགས་ད་ལམ་ཁ་དེ་ག་འདྲ་སླེབས་པ་རེད་ཁོ་རང་དཔོན་པོ་བྱས་ཡག་གི་ལམ་ཁ་དེ་ད་ཞེ་པོ་ཅིག་ཤར་གཏོང་དང་ལས་སླ་པོ་ཞེ་པོ་མགྱོགས་པོ་ཞེ་པོ་ཆགས་པ་དེ་ལས་ཡིན་ནའི་མཐའ་མ་དེ་ད་འདས་པའི་ལོ་བཅུ་ཞིག་ནང་ལོགས་ལ་ཡ་ཁོ་རང་སྲིད་བློན་བྱས་པའི་རིང་དེ་མི་མང་ཆེ་ཅིག་གི་ལྟ་ཚུལ་ཅིག་འདུག་དེ་ག་རེ་ཟེར་ན་རྒྱ་ནག་དམར་ཤོག་ཆགས་པ་ནས་ད་དམར་ཤོག་དང་པོ་དེ་སྲིད་བློན་དེ་ཡིན་ན་ཀྲོའུ་ཨེན་ལེ་རེད་དེའི་རྗེས་ལ་ཡ་ད་སྲིད་བློན་རིམ་པ་བྱོན་པ་རེད་སྲིད་བློན་དེ་གའི་རིམ་པ་ཚང་མའི་དཀྱིལ་ནས་ཡིན་ན་ཕལ་ཆེན་སྲིད་བློན་དབང་ཆ་ཆུང་ཤོས་ལས་ཀའི་གྲུབ་འབྲས་ཆུང་ཤོས་ཕལ་ཆེན་མི་དེ་ཡིན་ན་ཕལ་ཆེན་ལི་ཁེ་ཆང་རེད་ཟེར་བྱས་ཟེར་གྱི་འདུག་དེ་འདྲས་སོང་ཙང་ལི་ཁེ་ཆང་ཁོ་རང་དཔོན་པོ་མགྱོགས་པོ་ཆགས་ཡ་དང་མིའི་མཐོང་ཚུལ་ལྟར་དེ་འདྲས་ཞེ་དྲགས་ཡག་པོ་ཡོད་པ་ཡིན་ནའང་དངོས་གནས་རང་གི་ཅིག་དཔོན་པོ་བྱས་པའི་རྗེས་ལ་ཡ་ལས་ཀའི་ད་ཅིག་འབྲས་བུ་སོགས་རེད་ཅིག་ལྟ་ཡ་ཟུག་ཅིག་དགོས་རེད་པ་དེ་ཡིན་ན་ཞེ་དྲགས་བསྟན་ཡ་ཡོད་པའི་མི་ཅིག་ཡིན་ས་མ་རེད། འདིའི་ལྡོག་ཕྱོགས་ལ་ཡང་ཁོ་རང་ཧེ་ནན་གྱི་འགོ་ཁྲིད་བྱས་པའི་སྐབས་དེ་དེའི་སྐབས་དེ་ཧེ་ནན་ལ་ཡང་ཨེདས་ནད་དེ་ན་ཚ་འདི་ཞེ་པོ་ཁྱབ་བྱས། ག་རེ་ཟེར་ན་མི་ཁྲག་བཙོང་མཁན་འདི་གི་བར་དུ་ཁྲག་འདྲེས་བྱས་མི་སྟོང་ཕྲག་མང་པོ་ན་བ་མ་ཟད་ཡིན་ན། འདི་ལ་ཡང་སྦས་སྐུང་བྱས་སྦས་སྐུང་བྱས་བྱས་ཐེར་འདོན་བྱེད་མཁན་དེ་ཚོ་ལ་ཡང་དྲག་གནོན་བྱས་དེ་འདྲས་ཀྱི་གནས་ཚུལ་སྡུག་ཅག་ཞེ་པོ་ཅིག་བྱུང་བྱས། བར་སྐབས་ཅིག་ཏུ་རྒྱུན་དུ་ཁོ་ནས་བཤད་བསྡད་ཡ་གནས་ཚུལ་ཅིག་རེད་དེ་བྱུང་བའི་སྐབས་དེ་ཡིན་ན་ཁོ་རང་ཕ་གིའི་འགོ་ཁྲིད་གཙོ་བོ་ཡིན་ས་རེད་དེ་འདྲས་སོང་ཙང། འདིའི་འགན་འཁྲི་དེ་ཡིན་ན་ད་ཕལ་ཆེན་གཡོལ་ཐབས་མེད་པ་ཅིག་རེད་ཟེར་བྱས་མང་ཆེ་ཅིག་གིས་ལས་ཀའི་གདེང་འཇོག་ག་ནས་བྱས་ནས་འདི་འདྲ་བྱེད་ཀྱི་འདུག་ད་ཡིན་ན་ལས། ལི་ཁེ་ཆང་གིས་དངོས་གནས་ལས་ཀའི་འབྲས་བུ་ཟེར་བྱས་གང་ཡང་སྟོན་ཡ་མ་རེད་དཔོན་པོ་མགྱོགས་མགྱོགས་ཆགས་པ་རེད་དེ་འདྲ་རེད་དེ་ལས་ད་ད་རིང་ཁོ་རང་འདས་གྲོངས་སོང་བའི་རྗེས་ལ་ཡ། རྒྱ་ནག་གི་མི་མང་གིས་ཙུང་ལི་ཡག་པོ་ཟེར་ཡ་དང་དེ་འདྲས་ཀྱིས་ཁོ་རང་ལ་ཡ་གུས་ཞབས་དང་དད་གུས་དང་བསྔགས་བརྗོད་བྱེད་མཁན་དེ་ཚོ་ཡིན་ན་ཞེ་པོ། ད་འདས་པའི་ཉི་མ་ཁ་ཤས་ཤིག་ནང་ལ་ད་ཤུགས་ཆེན་པོ་བྱུང་སོང་ང་འདི་གཅིག་པོ་མ་རེད་འདིའི་སྔོན་ནས་ད་ཟླ་ཉིན་གཞེས་ཉིན་ཐོག་ནས་གང་ལྟར་ཞི་ཅིན་ཕིང་གི་བྱེད་སྟངས་དེ་གས་དུར་དུར་དུར་དུར་དུར་བྱེད་དུས་ཨེ་ཞི་ཅིན་ཕིང་དང་འགྲན་སྡུར་བྱས་བྱས་ཕ་གིའི་ཡང་ཞི་ཅིན་ཕིང་ལ་ཡང་ཟུར་ཟ་བྱེད་ས་དང་ཅིག་ཤེས་གོ་མ་ཟེར་ནས་ལྟ་ས་བྱེད་རོགས། དེ་ཡིན་ན་ལི་ཁེ་ཆང་ཆགས་བྱས་ཡིན་ཟླ་ཉིན་ཐོག་ལ་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ལི་ཁེ་ཆང་ཡར་འཕར་ཞི་ཅིན་ཕིང་མར་འབབ་དགོས་ཡོད་ཟེར་ཡག་གི་ལས་འགུལ་བཟོ་འདྲ་ཅིག་ཞེ་པོ་བྱུང་བྱས། དཀྲོག་གཏམ་དང་དེ་འདྲ་མང་པོ་ཞེ་པོ་བྱུང་བ་རེད་འདས་གྲོངས་སོང་བའི་སྐབས་དེ་ད་ལི་ཁེ་ཆང་ལ་ཡང་མྱ་ངན་བྱེད་ཡ་དེ་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་འདུག་དེ་ཚོ་ད་རིང་དེ་འདྲས་བྱེད་དགོས་ཡག་གི་རྒྱུ་མཚན་གལ་ཆེ་ཤོས་དེ་ཡིན་ན། ད་མི་མང་ཆེ་ཅིག་གིས་ཞི་ཅིན་ཕིང་ལ་ཡང་འདོད་པ་མེད་དུས། འདོད་པ་མེད་པ་དེ་སྟོན་ཡག་ཆེད་དུ་འདིའི་ཁ་གཏད་བཟོ་འདྲ་ཅིག་གིས་ད་འགོ་ཁྲིད་ཅིག་གིས་ལ་ཡང་ཁོ་ཚོས་སེམས་ནང་ལ་སོ་སོས་ཟོལ་འཇོག་ཅིག་གིས་གཙོ་བོ་དེ་ད་ཞི་ཅིན་ཕིང་ལ་ཡང་སྐྱོན་བརྗོད་བྱེད་ཡག་གི་རྣམ་འགྱུར་དང་དེ་འདྲས་ཅིག་སྟོན་ཡག་ཆེད་དུ་རེད་ཟེར་བྱས། མང་ཆེ་ཅིག་གིས་གང་ལྟར་བཤད་སྟངས་དེ་དེ་འདྲས་བཤད་ཀྱི་འདུག། ད་ལི་ཁེ་ཆང་འགོ་ཁྲིད་བྱས་པའི་སྐབས་ལ་ཡང་ལས་ཀའི་འབྲས་བུ་དང་དེ་འདྲའི་ཞེ་པོ་ཅིག་གང་ཡང་སྟོན་ཡ་མེད་པ་ཡིན་ནའང། མཐའ་མའི་ལོ་བཅུ་འདིའི་རིང་ལ་ཡང། བཤད་པའི་སྐད་ཆ་འདི་ཁ་ཤས་ཅིག། དེ་རིང་ཁ་སང་ཡིན་ན་མི་ཚང་མ་ལོག་གིས་བཤད་བསྡད་ཡ་སྐད་ཆ་ཆགས་བཞག། དཔེར་ན་ཆ་བཞག་པ་ཡིན་ན་ལི་ཁེ་ཆང་སྲིད་བློན་བྱས་པའི་སྐབས་དེ་ཁོ་རང་ཐེངས་མ་གཅིག་ཕྱི་རྒྱལ་གྱི་སྐུ་མགྲོན་ཅིག་ལ་ཡ་རྒྱ་ནག་གི་ལོ་རེའི་རྒྱོད་མ་པོ་ཆེ་དཔལ་འབྱོར་གྱི་བསྡོམས་འབོར་ཡོད་རེད་པ་ཡར་འཕར་ཚད་ག་ཚད་འཕར་ཡོད་མེད་བརྒྱ་ཆ་བརྒྱད་འཕར་བཞག་བརྒྱ་ཆ་དགུ་འཕར་བཞག་ཟེར་བྱས་སྔོན་མ་ལབ་བསྡད་ཀྱི་ཡོད་རེད་པ་འདིར་ཡིད་ཆེས་བྱེད་རྒྱུ་ཡོད་མ་རེད། དེ་ལས། འགྲུལ་སྐྱེལ་ག་ཚད་བྱས་འདུག། གློག་ག་ཚད་བཏང་འདུག་དེ་ཚོ་བལྟས་པ་ཡིན་ན་དངོས་གནས་ཀྱི་དཔལ་འབྱོར་ཐོན་སྐྱེད་ག་ཚད་བྱུང་ཡོད་མེད་ཡག་ག་ཧ་གོ་གི་རེད་ཅེས་ཁོ་རང་དེ་ལབ་བཞག་ད་དེ་ཡིན་ན་ཕྱི་ལོགས་ལྟ་བུ་ལ་ཡང་ད་དཔལ་འབྱོར་རིག་པ་རྒྱ་ནག་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཚང་མ་ལོག་གིས་རྒྱུན་དུ་ཁོ་ནས་དྲངས་ཡག་ཆགས་བསྡད་ཡོད་རེད་ད་རྒྱ་ནག་གི་སྲིད་བློན་གྱིས་ཁོ་རང་ཚོས་བཏོན་པའི་དཔལ་འབྱོར་བསྡོམས་འབོར་གྱི་ཐོན་རྫས་ཀྱི་གྲངས་ཀ་དེ་ལ་ཡང་ཡིད་ཆེས་བྱེད་ཀྱི་མེད་པ་ན་ཕྱི་ལོག་ནས་ད་ག་འདྲས་ཡིད་ཆེས་བྱེད་དགོས་རེད་ཅེས་བྱས་དང་རྒྱ་ནག་ནང་ལོག་གི་ལྟ་ཚུལ་མགོ་འདོན་པས་སོ་ཞེས་བྱས་ཚང་མ་ལོག་གིས་རྒྱུན་དུ་བསྐོར་ནས་བཤད་ཡག་ཅིག་དང་གནད་དོན་གལ་ཆེན་པོ་ཅིག་གི་ལུང་དྲངས་ཡག་ཅིག་ཆགས་བསྡད་ཡོད་རེད། དེ་མ་ཡིན་པ། ཞིས་ཅིན་ཕིང་གིས་ལས་གྲྭ་འདི་མང་པོ་བྱས་པ་རེད་དེ་ཚོ་ནང་ནས་གཅིག་ག་རེ་ཟེར་ན། གང་ལྟར་ཕྱུག་འགྱུར་བྱེད་ཀྱི་ཡིན། རྒྱ་ནག་ནང་ལོག་དབུལ་ཕོངས་འདི་ག་དེའི་དབུལ་ཕོངས་ནས་ཐར་བྱས་ཡིན་ན་ཕྱུག་པོ་བཟོ་གི་ཡིན་ཟེར་བྱས་ད་ཞི་ཅིན་ཕིང་ཞེ་པོ་ཅིག་ཡག་པོ་གྲུབ་འབྲས་ཐོན་བྱས་ཡིན་ན་རྒྱ་ནག་ནང་ལོག་ད་དབུལ་ཕོངས་ཧ་ལམ་ལྷག་མེད་ཟེར་བྱས་ལབ་པའི་སྐབས་དེ་ཡིན་ན་ལི་ཁ་ཆང་གིས་ཡང་གཏམ་བཤད་བྱེད་དུས་ཙམ་པ། ད་རི་གས་སི་རྒྱ་ནག་ནང་ལོག་ལ་ཡ། ཟླ་བ་རེ་རེ་ལ་ཡ་ཡོང་འབབ་རྒྱ་མིའི་སྒོར་མོ་སྟོང་ཕྲག་གཅིག་ལས་མེད་མཁན་གྱི་མི་དེ་ད་དུང་དུང་ཕྱུར་དྲུག་ཙམ་ཡོད་རེད་ཟེར་བྱས་ཁོ་རང་གིས་དེ་ལབ་པ་རེད་ད་དེ་ཡིན་ན་ད་རྦད་དེ་ཞེ་པོ་ཅིག་ངོས་ནས་ཚང་མ་ཧང་སངས་ཡག་བྱས། འདི་ཡ་དོན་སྙིང་ཁ་ཤས་ཤིག་འདུག། གཅིག་དེ་དང་པོ་དེ་ཡིན་ན་ད་ཞི་ཅིན་ཕིང་གིས་རྦད་ཕྱུག་བསྒྱུར་བྱས་བྱས་རྦད་དེ་དབུལ་ཕོངས་ལྷག་མེད་ཟེར་བྱས་པ་ད་དེ་ད་རྦད་རྫུས་མ་ཡིན་པ་གཏན་འཁེལ་བ་རེད་ད་ག་ནང་བཞིན་དེ་ལས་གལ་ཆེ་བ་ག་རེ་འདུག་ཟེར་ན། རྒྱ་ནག་ནང་ལོག་གི་མི་མང་ཚོའི་སེམས་པའི་ནང་ལོག་ལ་རྒྱ་ནག་གི་ད་ད་ལྟའི་གནས་སྟངས་འདི་འདུག་རོའི་ཡག་པོ་ཡོད་བསམ་པའི་སེམས་པའི་ནང་ལོག་ཁོ་རང་ཚོའི་ལོབས་ཤེས་དང་ཚོད་དཔག་ཅིག་ཡོད་ལ། ད་ག་ནང་བཞིན་ཕྱིའི་མི་ཚོས་རྒྱ་ནག་གི་སྡོམ་རྩིས་ལ་ཆ་ཚང་ཡིད་མ་ཆེས་ནས་རྒྱ་ནག་གི་དཔལ་འབྱོར་གནས་སྟངས་དང་ལྷག་པར་དུ་མི་མང་གི་ཁྱོན་ཡོངས་ཀྱི་འཚོ་བའི་གནས་སྟངས་དེ་ལས་རོའི་ཡག་ཡོད་བསམ་ཚོད་དཔག་དེ་ལས་མཐོ་ཞེ་དྲག་བྱས་ཡོད་རེད། ད་མི་ལི་ཁ་ཆང་རྒྱ་ནག་གི་སྲིད་བློན་རེད་དཔལ་འབྱོར་དང་འཛིན་སྐྱོང་བྱེད་མཁན་མི་ཡོད་ན་མེད་ན་དེ་རེད་ཁོ་རང་གིས་ཤེས་ཡག་གྲངས་ཀ་དེ་ཡིན་ན་ད་ང་ཚོ་ཕྱིའི་མི་སུ་ལས་ག་འདྲ་མང་བ་ཅིག་ཤེས་གི་ཡོད་རྒྱུ་རེད་པ་དེ་འདྲས་སོང་ཙང་ཁོ་རང་གིས་གྲངས་ཀ་དེ་ད་ག་ལ་བཤད་ཡོད་རྒྱུ་མ་རེད་དེ་བཤད་དུས་ཙམ་པ་ཡིན་ན་རྒྱ་ནག་ནང་ལོག་ཡིན་ནའི་རེད་རྒྱ་ནག་ཕྱི་ལོག་ཡིན་ནའི་རེད་ཚང་མ་ལོག་གིས་རྒྱ་ནག་མི་མང་གི་སྤྱིར་བཏང་གི་འཚོ་བའི་གནས་སྟངས་ཀྱི་ཆུ་ཚད་འབྱོར་བ་འདི་ལ་ཚོད་དཔག་བྱས་ཡག་ལ་ཡ། ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་བྱས་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་ཕྱིན་བྱས་ད་ད་རི་གས་ཚང་མ་ལོག་གིས་རྒྱུན་དུ་འཁོར་ནས་ལུང་དྲངས་བྱས་བཤད་བསྡད་ཡག་གི་གྲངས་ཀ་གལ་ཆེན་པོ་ཆགས་ཡོད་རེད། ཨ་དེ་ནས་མཐའ་མ་དེ་ཡ། ཕལ་ཆེར་བྱས་ན་ད་ཟླ་ཉིན་ལོ་ཡི་ལོ་མཇུག་ཙམ་པ་ལ་དུས་ཐོག་མ་ཡིན་ན། ལི་ཁ་ཆང་སྲིད་བློན་ནས་དགོངས་པ་ཞུས། རྒས་ཡོལ་འགྲོ་རྒྱུ་ཡིན་པ་གཏན་འཁེལ་གང་ག་བྱས་ཚར་བ་རེད། འདས་པའི་ལོ་ཁ་ཤས་ཤིག་ནང་ཞི་ཅིན་ཕིང་གིས་དེ་སྔོན་གྱི་བསྒྱུར་བཅོས་ཀྱི་སྲིད་ཇུས་དེ་མཚམས་བཞག་པ་མ་ཟད་ཡིན་ན། རྒྱབ་ཤིག་རྒྱབ་བྱས་ད་གོམ་པ་དེ་མར་ཕྱིར་འཐེན་ལོག་བྱས་འགྲོ་ཡག་དེ་འགོ་བཙུགས་ཚར་བ་རེད། གཙོ་བྱས་ཡིན་ན་ད་དེ་མི་གང་ག་ལོག་གིས་མཐོང་བསྡད་ཡོད་རེད་བློ་འཚབ་བྱས་བྱས་བསྡད་ཡོད་རེད་དེ་བྱས་པའི་སྐབས་དེ་ཟླ་ཉིན་ལོ་མཇུག་དེ་པར་ཡིན་པ་ཕལ་ཆེར། ལི་ཁ་ཆང་གིས་རྒྱ་ནག་གི་ལྷོ་ཕྱོགས་དེ་པར་ཕྱིན་པའི་སྐབས་དེ་ཡིན་ན། ཏེང་ཞའོ་ཕིང་གིས་གཏན་འཁེལ་བྱས་པའི་རྒྱ་ནག་སྒོ་ཕྱེ་ཡག་དང་རྒྱ་ནག་གི་བསྒྱུར་བཅོས་བཏང་ཡག་གི་སྲིད་བྱུས་དེ་འབྲི་ཆུ་དང་རྨ་ཆུ་ནང་བཞིན་ཆུ་ཐུར་འགྲོ་རྒྱུ་མེད་བཞིན་ཡར་གྱེན་ལ་ཡར་འགྲོ་གི་མ་རེད། བསྒྱུར་བཅོས་དང་སྒོ་ཕྱེ་ཡག་གི་སྲིད་བྱུས་དེ་ཡིན་ན་མདུན་སྤོས་མེད་བཞིན་རྒྱབ་ཤིག་ཁྱོན་རྒྱག་གི་མ་རེད་ཅེས་བཤད་པ་རེད། དེ་དེ་བཤད་ཡག་དེ་ཡིན་ན་སྐབས་དེའི་གནས་སྟངས་ལ་འགྲེལ་བཤད་བརྒྱབ་པ་ཅིག་དེ་མ་རེད་བསམ་གི་འདུག་ད་ག་ནང་བཞིན་ཁོ་རང་གིས་དེར་ཡིད་ཆེས་བྱས་པ་ཅིག་དེ་མ་རེད་བསམ་གི་འདུག་དེ་གཙོ་བོ་དེ་ཡིན་ན་ལི་ཁ་ཆང་གིས་ད་དེ་ཞིས་ཅིན་ཕིང་གི་བྱེད་སྟངས་འདི་ལ་ཡང་ཁོ་རང་གི་འདོད་པ་མེད་པ་དང་ལྟ་བ་ལོགས་ཀ་ཡོད་པ་དང་རྒྱ་ནག་གི་བསྒྱུར་བཅོས་ལམ་ཁ་དེ་མུ་མཐུད་འགྲོ་ཡག་དེ་གལ་ཆེན་པོ་ཡིན་པ་དེ་འདྲས་ཀྱི་ལྟ་ཚུལ་ཤུགས་ཆེན་པོ་བཤད་འགྱོག་ཅིག་རེད་བསམ་གི་འདུག་ལི་ཁ་ཆང་གིས་འདས་པའི་ལོ་བཅུ་ནང་བཤད་འགྱོག་གི་དེའི་རིགས་ཀྱི་སྐད་ཆ་འདི་ཁ་ཤས་འཇོག་རེད་ད་དེ་ཚོ་སྟབས་བདེ་བ་ཞིག་ནི་བསམ་བློ་བཏང་བས་ན་གུང་རེ་ཏང་གི་རྟག་པར་སྐྱེ་འཆི་སྟོང་པ་རྫུན་མ་ཆེན་པོ་འདི་བཤད་བསྡད་ཐོག་བདེ་ཚོ་རྩ་མང་དྲག་དངོས་ཡོད་ཀྱི་གནས་ཚུལ་དང་སྐྱེ་འཆི་དྲག་མགོ་ཤད་བཅས་ལ་ངོས་འཛིན་བྱས་ན་འགྲིག་འདུག་དེ་ལས་གཅིག་རྒྱ་ཆེ་སར་ནས་བསམ་བློ་བཏང་བས་ན། ཁོ་རང་གི་བཤད་པའི་སྐྱེ་འཆི་རྡོ་ཚོ། ད་ག་འདྲ་ཞིས་ཅིན་ཕིང་དང་ཐ་ན་རྒྱ་ནག་གཞུང་གིས་ཁོ་བཤད་ཡག་སྦྲུམ་བཤད་ཡག་སྦྱོར་བ། བདེ་ཚོ་དང་རྒྱབ་སྐྱེལ་བྱས་བྱས། བདེ་ཚོ་ལ་ཡང་སྐྱོན་བརྗོད་ཟུར་ཟླ་ཞིག་དང་བདེ་ཚོ་རྫིང་ཁུག་བརྟོལ་བའི་ཟུར་ཟླ་ཅིག་འདི་འདྲས་ཅིག་གིས་ནས་བསམ་བློ་བཏང་བས་ན། ད་ད་རི་གས་སུ་ཡིན་ན། དྲ་ལམ་དང་འགྲོ་བ་བརྒྱུད་དང་རྒྱ་ནག་གཞུང་སྐྱོན་བརྗོད་བྱེད་ཡ་དང་འདི་ཚོ་གང་གི་ལོག་གི་ག་ད་ལུང་དྲང་ས་དང་ཁོ་ཕིའི་དཔེ་བཞག་སར་འབྱོར་བ་འདི་ཚོ་གང་གི་ལོག་ཡིན་ན་ལི་ཁ་ཆང་བཤད་པའི་ཚིག་ཁ་ཤས་འདི་ཡིན་ན་ད་རི་གས་གལ་ཆེན་པོ་ཞིག་བཤད་བྱས་བསྡད་ཡོད་པ་མ་ཟད་ཡིན་ན་མ་འོངས་པ་ལས་ངས་བྱས་ན་རྒྱུན་དུ་ད་ལྟའི་ཞི་ཅིན་ཕིང་གི་གཞུང་དང་འཛིན་སྐྱོང་བྱེད་སྟངས་འདི་ཚོ་ལ་ཡ་སྐྱོན་བརྗོད་བྱེད་ཡ་གི་ཕལ་ཆེན་ལག་འཇལ་སུ་དེར་བྱེད་གལ་ཆེན་པོ་ཞིག་ཆགས་མདོག་ཁ་པོ་རེད་བསམ་བསམ་རེད་ཞེས་དྲན་གི་འདུག།

མི་སྡེར་ཚེ་རིང་ཐུང་དེའི་ནི་ཆ་སྙོམས་བྱས་པ་ནི་ལོ་བདུན་ཅུ་དུས་བདུན་ཙམ་རེད་སོགས་རེད། རྒྱ་ནག་མི་དཀྱུས་མ་སྦྱིན་པའི་ནད་ལས། ད་ལྟ་ཁོ་རང་གི་ཚེ་ཚད་དེ་ལས་ཕལ་ཆེན་ལོ་དགུ་བཅུ་ཅི་རིམ་ལ་ཡོང་དགོས་ཡག་ཅོ་རེད་ཨ་ནི། ལི་ཁ་ཞང་ཡིན་ནི་སྤྱིར་བཏང་རྒྱ་ནག་གི་མི་དཀྱུས་མ་མ་རེད་རྒྱ་ནག་གི་དཔོན་པོ་མཐོ་ཤོས་ཅིག་རེད། རྒྱ་ནག་གི་དཔོན་རིགས་ཀྱི་འཕྲོད་བསྟེན་དང་སྨན་བཅོས་ཀྱི་ཨ་ནི་ཆ་རྐྱེན་དེ་ཚོ་ཡིན་ན་ད་འཛམ་བུ་གླིང་ཁོ་ར་ནི་ནི་ཨང་དང་པོ་རེད་ཟེར་ན་ད་ཕལ་ཁྱོད་ནི་ཧམ་པ་ཆགས་ཀྱི་མ་རེད་གསུངས་པ་འདུག་ཨ་མི་རི་ཀའི་ནང་ལོགས་སྲིད་འཛིན་ལི་ཡར་འཕྲོད་བསྟེན་གྱི་ཆ་རྐྱེན་གི་ལྟས་ཡོད་མེད་གང་ཞིག་དེ་ལས། ཕྱི་སྲིད་དྲུང་ཆེ་དང་ནང་སྲིད་དྲུག་ཅུ་རྩ་གཉིས་དེ་ཚོ་མདུན་དུ་འཁོར་ནས་ཁོང་ཚོ་མཉམ་དུ་སྨན་པ་འདི་བྱར་བྱར་འདི་ག་བ་ཡོད་རེད་དོ་ཁྱོད་ནི་ཡོད་མ་རེད་ད་རྒྱ་ནག་ལ་ད་བེད་ད་ཞི་ཅིན་ཕིན་དང་ལི་ཁེ་ཆང་ཁོང་ཚོ་གསུམ་དེ་དཔོན་པོ་དེ་ཚོ་ད་ཕར་བཞག་དཔོན་པོ་ཁོང་ཚོའི་འོག་འོག་འོག་དེ་ཚོ་དཔོན་པོ་དེ་ཚོ་ལས་རྒྱུན་དུ་འཁོར་ནས་རྟག་པར་ཕྱིན་སྨན་པ་ཞིག་ཁྲིད་ལི་ཡར་ཉག་ཉག་བྱེད་བྱེད་དེ་དེ་གོ་རེད་ཨ་གཟུགས་བརྟག་དཔྱད་དེ་ཚོ་ཚོ་ཡང་སེ་བྱེད་ཀྱི་གྱུར་པ་འདི་འདྲས་ཀྱི་ཡིན་གྱི་ཡིན་གྱི་ལི་ཡར་ད་རི་གས་སེ་སྙིང་གི་ནང་ད་སེ་དེ་ཚོ་མཉན་ནས་བརྟག་དཔྱད་བྱེད་ཐུབ་ཡ་ད་བཅོས་ཐུབ་ཡ་ད

ཨ་འདི་ག་འདི་རྒྱ་ནག་གི་དཔོན་རིགས་དེ་ཚོ་ཟིན་ད། རྒྱལ་ཡོན་བྱས་ཐང་ཀྱོག་ཡིན་ནི་རེད་རྒྱལ་ཡོན་མ་བྱས་ཀྱོག་ཡིན་ནི་རེད། ལོ་དགུ་བཅུ་གོ་གྲངས་ནང་ལ་ད་དེ་ཉེས་ད་དཔོན་རིགས་མང་ཆེར་གྱི་རེད་དེ་ར་གལ་སྲིད་ཡིན་ནི་ལོ་བརྒྱ་རྒྱལ་འགྱོ་བའི་ཁ་ཤས་བྱོས་ཡོག་རེད། སྔ་མོའི་ལོ་རྒྱུས་ལ་བལྟས་པ་ཡིན་ནི་རེད་རིང་ནས་ས་ཆའི་སྐབས་དོ་བ་ལ་ཡ་དུ་གུ་ཞུ་བལྟས་བྱས་འདས་གྲོང་སྲོང་ཀྱོག་ལིའུ་ཧྲའོ་ཅེ་ད་དེ་ཚོ་གྲོལ་ཟིན་ད་ཁོ་ཚོའི་ལོ་བདུན་ཅུ་དོན་གྲངས་རེད་ཨ་འདི་ལི་ཁ་ཆང་ལིར་བརྒྱན་པ་ཡོར་ད། ཨ་སྙིང་གི་ན་ཚ་རང་ཆ་ཞག་བས་ནི་ཨ་འདི་ད་རིང་ལི་ཁ་ཆང་འདས་གྲོང་མ་སོང་གོང་ལ་ཡ་དེའི་སྙན་ལ་ཡ་སྤོམ་པོ། སྙིང་གི་ན་ཚ་ན་བྱེད་འདས་གྲོངས་སོང་ཁྱོད་སུ་རུ་སྡོད་ཟེར་ན། གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ལོའི་ལ་ཡ། ཧུ་ཡ་པང་རེད་ཤག། ད་ཧུ་ཡ་པང་འདི་སྐབས་དེ་འདས་གྲོངས་སོང་ཡ་དེ་ལྟ་སྨན་བཅུག་ཆ་རྐྱེན་དེ་སུ་གུ་རོ་སྐྱོ་ཡོད་གྱུར་པ། མ་ཚང་ཁོ་ནས་ལི་ཁ་ཆང་ལས་ལོ་བརྒྱན་པོ་ཡོད་རེད། ཨ་ད་རིང་ད་སྨན་བཅུག་ཆ་རྐྱེན་དེ་སུ་ཡག་པོ་ཡོད་པ་ད་དེ་འདས་གཅིག་གནས་སྟངས་འོག་ལ་ཡ། ལི་ཁ་ཆང་ལུ་བུ་ཐོབ་ཀྱ་དེ་འདས་འདས་གྲོངས་སོང་པ་ད་དེ་ལྟ་ཧང་སང་ཡ་རེད། ད་ཡིན་ན་ངས་དེ་འདྲ་དེ་ཞུ་དགོས་ཡག་གི་རྒྱུ་མཚན་འབྱོར་བ་དེ་ཡིན་ན་ལི་ཁ་ཆང། སྙིང་གི་ན་ས་ན་ཡོད་མ་རེད་དོ་ལྐོག་ཟས་བཏང་བར་ས་འདི་ཚོ་ངས་བཞུགས་མེད་ལགས་འདི་ང་ག་གེ་ཤི་འགལ་མེད་ལ་བཞུགས་ཡག་གི་འདི་མི་གཅིག་ཁུངས་ཡོད་མགྱོགས་འདི་གི་བཤད་ཉེས་འདི་ཨ་མདོ་ཅེས་མཐོང་མ་སོང། ངས་བཞུགས་བའི་རྒྱུ་མཚན་འདི་ག་རེད་ཟེར་ན་གླུ་བུ་ཐོབ་རྒྱ་དང་ཤི་མོ་ཡག་ཅིག་ཤི་བ་ད་ག་རང་སྐད་ཡིན་ན་ཁོ་རང་ཆབ་སྲིད་ཀྱི་ཤུགས་རྐྱེན་ཞི་རག་ཡོད་ཟིན་པ་འདུག་ད་ག་རི་སྐད་ས་ཡིན་ན་ཞི་ཅིན་ཕིང་དབང་སྒྱུར་འོག་ལ་ཡང་གཞུང་གི་གནས་སྟངས་ལ་ཡང་མི་མང་པོ་ཅིག་སེམས་ནག་ལོག་ལ་ཡང་མ་བསྡད་ཅིག་དང་ཅིག་གི་འདི་བྱས་ནས་ཚོར་སྣང་ཁྱད་མཚར་བ་འབྱུང་གི་འདུག་ཨ། ཉེ་དུས་ཆིན་ཀང་ཡིན་ན་ཕྱི་སྲིད་བློན་ཆེན་ལ་བསྐོས་ཚར་གཅིག་ལ་ཡར་མར་བབས། ཡང་གཅིག་བདེ་སྲུང་བློན་ཆེན་ཡར་བསྐོས་ཚར་གཅིག་ལ་མར་བབས། འདི་འདྲའི་ཆུ་ཚོད་ཚང་བ་མི་སེམས་པའི་ནང་ལ་ཨོ་ད་དེ་གན་དྷིར་གྱི་ནང་དེ་ག་ཏིག་ཅིག་འཁྲུག་བསྡད་ཡོད་ས་རེད། མི་སྒེར་ཡིན་ནའི་རེད་རྒྱལ་ཁབ་ཡིན་ནའི་རེད་བཀྲ་མ་ཤིས་ཀྱི་བྱུང་དུས་ཚང་མ་གཅིག་གཞུག་ལ་གཅིག་ཡོང་བྱས་གང་ཟག་མ་དད་བྱུང་གི་འདུག་ག་མ་དད་ཅིག་འདི་སྔོན་ནས་ཡོད་པས་ག་འདྲས་ཡིན་ན་ད་རིང་གློ་བུར་ཐོལ་རྒྱག་ད་མི་ཚང་མའི་བསམ་ཡུལ་ལས་འདས་པ་ལི་ཁེ་ཆང་ལོ་ཆུང་ཤོས་དུ་སྤོམ་པ་སྟེ

འདུ་ཤེས་དང་ཚོར་བ་དང་འདི་ཚོས། སྐབས་རེ་འདི་དང་མཉམ་དུ་ཡིན་ན་དོན་རྐྱེན་གཞན་པ་བྱུང་སོང་ན་ཨ་ནི་ཆབ་སྲིད་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་སྲིད་ཀྱི་རེད། དེ་འདྲའི་སོང་ཙང་ཁོ་རང། ད་རིང་གློ་བུར་ཐོལ་རྒྱག་ཕྱིན་པ་དེར་མི་ཚང་མ་ལོག་གི་རྒྱ་ནག་གི་ནང་ལོག་ལ་ཡང་ཁོ་ཚོ་ནང་སྐོར་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་ཡོད་རེད་ཟེར་མཁན་མང་པོ་འདུག། མི་མཐའ་མ་དེ་ད་རིང་ལི་ཁེ་ཆང་གློ་བུར་ཐོལ་རྒྱག་འདས་གྲོངས་སོང་བ་འདིས་ཆབ་སྲིད་ཀྱི་མཚོན་དོན་ག་རེ་ཡིན་མིན་སྐོར་ལ་ཡང་ང་ཚོས་ལི་ཁེ་ཆང་ངོ་ཤེས་མཁན་རྒྱ་མི་གཉིས་ཀྱི་རྩོམ་རོབ་རོབ་ཙམ་ངོ་སྤྲོད་ཞུས་རྗེས། ང་ཚོའི་ལས་རིམ་དེ་མཇུག་བསྡོམས་ད་ག་ཞུ་གི་ཡིན་དང་པོ་དེ་ཡིན་ན་ཝུའུ་གོ་ཀོང་ཞེས་ད་རིང་ཁ་སང་ཡིན་ན་ཨ་མི་རི་ཀའི Stanford སློབ་གྲྭ་ཆེན་མོའི་ནང་ལོགས་ཀྱི་དགེ་རྒན་ཆེན་པོ་ཅིག་རེད་ཁོ་རང་ཡིན་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་ཡ་པེ་ཅིན་སློབ་གྲྭ་ཆེན་མོའི་ནང་ལོགས་ལི་ཁེ་ཆང་དང་མཉམ་དུ་དེ་གའི་སློབ་གྲྭར་སློབ་སྦྱོང་བྱས་པ་རེད་ཤག་དེའི་སྐབས་ནས་ངོ་ཤེས་ཀྱི་ཡོད་ས་རེད་རྗེས་ལ་ཡ་བརྒྱད་ཅུ་གྱ་གྲངས་མགོ་སྟོད་དུ་ཁོ་རང་ཡང་རྒྱ་ནག་གཞུང་ནང་ལོགས་ལས་ཀ་བྱས་བྱས་ལས་ཀ་མཉམ་དུ་བྱས་མྱོང་ཤག་ཁོ་རང་ཟེར་ཡག་བྱས་པ་ཡིན་ན་ལི་ཁེ་ཆང་འདས་གྲོངས་སོང་བ་རེད་ཅེས་ཁོ་བོ་ད་ག་ལི་ཁེ་ཆང་གི་གནས་སྟངས་དེ་ནས་རྒྱ་ནག་ཁྱོན་ཡོངས་ཀྱི་མཚོན་དོན་ལྟ་བུ་ཞིག་ཆགས་བསྡད་བཞག་ཟེར་ལི་ཁེ་ཆང་བསམ་བློ་བཏང་བ་ཡིན་ན། འདས་པའི་ལོ་བཅུ་ཅིག་གི་ནང་ལོག་ལ་ཡ། ལི་ཁེ་ཆང་ཕལ་ཆེར་ཁོ་རང་གི་བསམ་བློའི་ནང་ལ་བསམ་པ་དེ་གའི་དེ་ནི་ཕལ་ཆེར་བཤད་མ་ནུས་པར་བསྡད་པ་རེད། བྱས་ཁོའི་བསམ་པ་དེ་གའི་དེ་ནི་བྱེད་ཐུབ་ཡོད་མ་རེད། དཔོན་རིགས་ནང་ལོག་ལ་མུ་མཐུད་བྱས་བསྡད་ཡ་དང་དེ་འདྲའི་ཆེད་དུ་ཞི་ཅིན་ཕིང་གི་གར་བྱེད་ཀྱི་ཡུལ་ནས་དེ་གའི་དེ་སྡུག་རུས་རྒྱབ་བྱས་བསྡད་བྱས། དེ་འདྲས་འཁྱེར་གྱིན་འཁྱེར་གྱིན་སྡུག་རུས་བྱེད་ཀྱིན་བྱེད་ཀྱིན་བཤད་མ་ནུས་པ་བྱས་བསྡད་ཀྱིན་བསྡད་ཀྱིན་ཨེ་མཐའ་མ་དེ་མེད་དུ་འདུག་སུ་མཇུག་བསྒྲིལ་པ་རེད་ད་རིང་ལི་ཁེ་ཆང་ལ་བྱུང་བའི་གནས་ཚུལ་གཅིག་གཅིག་པུ་མ་ཡིན་པ། གཅིག་བྱེད་དུས་ཙམ་པ་རྒྱ་ནག་གི་ཚང་མ་ལོག་ད་ག་འདྲ་ང་ཚོའི་འཚོ་བ་དེ་འདི་འདྲས་བྱེད་མ་རེད་ཟེར་བྱས་ཁོ་རང་གི་དྲི་བ་འདི་འདྲས་བཏོན་བྱས་ཡིན་ན། ད་རིང་གི་གནས་ཚུལ་འདིའི་མཐོང་ཚུལ་འདི་འདྲས་བཤད་བཞག། མི་གཞན་པ་དེ་ཡིན་ན་ཀྲང་ལུན་ཟེར་མཁན་དེ་ཁོ་རང། ད་རིང་ཁ་སང། ཧྥ་རན་སིར་ཡོད་པའི་སློབ་གྲྭ་ཆེན་མོ་ཅིག་ནང་ལོགས་ཀྱི་དགེ་རྒན་ཆེན་པོ་ཅིག་རེད་ཤག། ཡང་ཁོ་རང་ཡང་བདུན་ཅུ་དོན་གྲངས་མཇུག་ཏུ་ད་པེ་ཅིན་སློབ་གྲྭ་ཆེན་མོར་ཕྱིན་ལི་ཁེ་ཆང་ངོ་ཤེས་པ་བྱས་བརྒྱད་ཅུ་གྱ་གྲངས་དང་མཉམ་དུ་ཡང་རྒྱ་ནག་གཞུང་གི་ནང་ཁུལ་ལ་ཡང་ལས་ཀ་མཉམ་དུ་བྱས་མྱོང་མཁན་ཅིག་རེད་ད་རིང་ཁ་སང་ཁོ་རང་ད་བར་རྒྱ་ནག་གི་སྲིད་དོན་དང་དེའི་སྐོར་ལ་ཡང་རྩོམ་དང་དེབ་མང་པོ་བྲིས་མཁན་ཅིག་རེད། ཁོ་རང་གསུང་ཡ་བྱས་པ་ཡིན་ན་ད་རིང་ལི་ཁེ་ཆང་འདས་གྲོངས་སོང་པ་འདི་ཡིན་ན་རྒྱ་ནག་གི་བསྒྱུར་བཅོས་ཀྱི་དུས་རབས་ཞེས་པ་འདི་མཇུག་བསྒྲིལ་བའི་ཡིན་ན་མཚོན་དོན་ཅིག་རེད། མ་རྩ་ཞི་ཅིན་ཕིང་གིས་ད་ལོ་ཁ་ཤས་ཀྱི་གོང་ནས་འདི་སྔོན་ལ་ཡར་ཏེང་ཞའོ་ཕིང་གི་བསྒྱུར་བཅོས་ཀྱི་སྲིད་ཇུས་འདི་ལ་ཡར་འགྱུར་ལྡོག་བཏང་མ་ཟད་ད་གོམ་པ་ཕྱིར་སྤོས་བྱེད་ཡག་དེ་འགོ་བཙུགས་ཚར་བ་རེད་ལགས་ཡིན་ནའི་ལགས་འདིའི་སྐབས་དེ་མི་ཚོའི་རེ་བ་ལ་ཡང་ད་དུང་ཡང་བསྐྱར་དུ་ད་ག་འདྲ་སྒྱུར་བཅོས་ཀྱི་ལམ་ཁ་འདི་སྔོན་ལ་འགྲོ་ས་འདི་སྒང་ལ་ཡང་མུ་མཐུད་འགྲོ་ཡག་གི་རེ་བ་རེ་ཞིག་བྱས་བྱས་བསྡད་མ་ཟད་ཡིན་ན་ཐ་ན་ཁག་ཅིག་གིས་གལ་སྲིད་མ་འོངས་པའི་ལོ་གཅིག་གཉིས་ཤིག་ནང་ལོགས་ལ་ཡང་ཞི་ཅིན་ཕིང་ལ་ཡང་དོན་རྐྱེན་རེ་བྱུང་བྱས་ཤི་གི་ཡོད་ནའི་རེད་ལས་ཀ་ནས་དགོངས་པ་ཞུ་དགོས་བྱེད་ཀྱི་ཡོད་ནའི་རེད་འབུད་ཀྱི་ཡོད་ནའི་ག་རེ་བྱུང་པའི་གནས་ཚུལ་དེ་བྱུང་པ་ཡིན་ན་ད་དུང་ང་ཚོར་ལི་ཁེ་ཆང་ཡོད་རེད་ལི་ཁེ་ཆང་གིས་བསྐྱར་དུ་མར་དོན་བྱས་ཡིན་ན་སྒྱུར་བཅོས་ལམ་ཁ་འདི་སྒང་ལ་ཡང་འགྲོ་ས་ཡོང་གི་རེད་བསམ་བསམ་གི་དེ་འདྲས་ཀྱི་ད་ག་ཚོད་རེ་བ་སྟོང་པ་ཅིག་བཅངས་བྱས་བསྡད་ཡོད་རེད་ད་ཡིན་ན་ཡང་དེ་རིང་ཡིན་ན་འདིའི་རེ་བ་དེ་མེད་པ་ཆགས་བྱས། ད་ག་ད་ཁྱོན་ཡོངས་ནས་ག་འདྲས་བལྟས་པ་ཡིན་ན། སྒྱུར་བཅོས་ཀྱི་དུས་རབས་དེ་དངོས་སུ་མཇུག་བསྒྲིལ་བའི་མཚོན་དོན་ལྟ་བུ་ཅིག་རེད་ཁོ་རང་གི་འདས་གྲོངས་སོང་ཡ་དེ། ད་ཡིན་ན་འདི་དང་དུས་མཚུངས་བྱས་ཨ་ནི་ད་ཀྲང་ལུང་གིས་འདི་སྔོན་ནས་ནི་ཁོ་རང་གིས་བྲིས་བཞག་པའི་རྩོམ་ལུང་དྲངས་བྱས་བཤད་ཡ་གཅིག་ག་རེ་འདུག་ཟེར་ན། ཁོ་རང་གིས་ཟེར་ཡ་བྱས་པ་ཡིན་ན་ད་རྒྱ་ནག་གིས་འདས་པའི་ལོ་བཞི་བཅུ་ལྔ་བཅུ་ཅིག་གི་སྒྱུར་བཅོས་ཀྱི་ལམ་ཁ་ཟེར་རྒྱུ་རེད་པ་དེ་ཡིན་ན་ག་དུས་ཡིན་ན་ཡང་མདུན་ལ་གོམ་པ་གསུམ་ཙམ་སྤོས་མར་རྒྱབ་ལ་ཡར་གོམ་པ་གཅིག་ཙམ་སྤོས་དེ་འདྲ་བྱས་ཡར་དེ་ཡར་ཕྱིན་མར་དེ་མར་ཕྱིན་བྱས་འདི་ད་ག་འདྲ་སྒྱུར་བཅོས་ཏོག་ཙམ་གང་ག་ཆུང་ཆུང་ཆུང་ཆུང་དེ་འདིའི་སྐྱོན་འདི་ཚོ་འདི་འདྲ་བཟོས་ཕ་གིའི་སྐྱོན་ཤོར་འདི་འདྲ་བཟོས་འདི་བྱས་བྱས་བསྡད་པ་རེད། འདིའི་བྱེད་སྟངས་དེ་མཇུག་བསྒྲིལ་བ་རེད། འདི་མཇུག་བསྒྲིལ་བ་ཟེར་དུས་ཙམ་པ། ད་ད་ནས་བཟུང་བྱས་ཡིན་ན་ད་ལྟའི་ཞི་ཅིན་ཕིང་ནང་བཞིན་བྱས་མའོ་ཙེ་ཏུང་ནང་བཞིན་བྱས་དམར་ཤོག་གི་ད་སྔ་མོའི་འདི་གདུག་རྩུབ་ཅན་གྱི་ལམ་ལུགས་འདི་ལ་ལོག་བྱས་རྒྱ་ནག་དེ་ག་འདྲ་རྒྱུན་དུ་འགྲོ་ཡ་མེད་པ་ཆགས་ཀྱི་རེད་ཟེར་ནས་དེ་འདྲས་ཟེར་གི་ཡོད་མ་རེད། རྒྱ་ནག་གི་ལོ་རྒྱུས་ཀྱི་རྒྱུན་རིང་ཞིག་ནས་བལྟས་པ་ཡིན་ན། བསྒྱུར་བཅོས་བྱས་བསྒྱུར་བཅོས་ཡག་པོ་བྱས་མ་བྱུང་བྱས་མཐའ་མ་གཅིག་ལམ་ཁ་འགྲོ་ས་མེད་པ་ཅིག་སླེབས་དུས་ག་དུས་ཡིན་ནའི་གསར་བརྗེ་ཡོང་དགོས་རེད། བྱས་ཙང་གཅིག་བྱས་ན། ད་བསྒྱུར་བཅོས་ཀྱི་དུས་རབས་འདི་མཇུག་བསྒྲིལ་བའི་རྗེས་ལ་ཡིན་ན་ད་གསར་བརྗེའི་དུས་རབས་ཅིག་ཨ་ནི་འགོ་བཙུགས་ཡོད་སྲིད་ཀྱི་རེད་ཅེས་བྱས། ཁོ་རང་གིས་གཙོ་བོར་དེ་འདྲས་གསུངས་བཞག། ཨ་ནི་གང་ག་ལོག་གི་སེམས་པའི་ནང་ལ་ད་ག་རེ་ཟེར་ཡོད་པའི་དྲི་བ་གལ་ཆེ་ཤོས་དེ་ག་རེ་འདུག་ཟེར་ན། འདས་པའི་རྒྱ་ནག་དམར་ཤོག་གི་ལོ་རྒྱུས་ལ་ཡར་བསམ་བློ་བཏང་བ་ཡིན་ན། འཕོ་འགྱུར་ཆེན་པོ་གཅིག་གི་ད་གཉིས་བྱུང་བ་རེད་གཅིག་ཡིན་ན་ཀྲོའུ་ཨེན་ལེ་འདས་གྲོངས་སོང་པའི་སྐབས་དེ། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོའི་ཟླ་བ་བཞི་པའི་ཚེས་པ་དྲུག་ཉིན་ཀ་དེ། ཡང་ཐེན་ཨན་མིན་ཐང་ཆེན་ལ་ཡང་ད་མི་མང་མང་པོ་ཞིག་ཡོང་བྱས་ཀྲོའུ་ཨེན་ལེ་ལ་ཡང་རྗེས་དྲན་བྱེད་ཀྱི་ཡིན་ཟེར་ཡག་གི་འདི་འདྲས་ཅིག་གི་མིང་གི་ཐོག་ནས། རིག་གནས་གསར་བརྗེ་བྱས་རྒྱ་ནག་གཞུང་དང་མའོ་ཙེ་ཏུང་ལ་ཡང་ངོ་རྒོལ་བྱེད་ཡག་གི་ལས་འགུལ་ཐོག་མ་དེ་དེའི་སྐབས་དེར་བྱུང་བ་རེད། ཆིག་སྟོང་དགུ་བརྒྱ་གྱ་དགུའི་ལོ་ལ་ཡང་ཧུའུ་ཡའོ་པང་འདས་གྲོངས་སོང་པའི་སྐབས་དེར་ཡང་མི་མང་ཚོས་ཐེན་ཨན་མིན་ལ་ཡོང་བྱས་ཧུའུ་ཡའོ་པང་ལ་མྱ་ངན་བྱེད་ཀྱི་ཡིན་ཟེར་ཡག་དེ་ཁ་གཡར་བྱས། རྒྱ་ནག་གཞུང་ལ་ཡང་ངོ་རྒོལ་བྱེད་ཡག་གི་ད་མང་ཚོགས་ལས་འགུལ་ཆེན་པོ་ཞིག་བྱུང་བ་རེད་དེ་ཡིན་ན་ད་མི་གང་ག་ལོག་མཁྱེན་གྱི་རེད་པ་དེ་འདྲས་སོང་ཙང་དེ་རིང། ལི་ཁེ་ཆང་འདས་གྲོངས་སོང་པོ་འདི་བསྐྱར་དུ་ཡང་དེ་འདྲ་གི་ལས་འགུལ་ཅིག་ཡོང་གི་རེད་བས་ཟེར་བྱས་འདི་འདྲ་བོ་དེ་ཡིན་ན་ད་གང་ག་ལོག་ལ་སྐད་གྲགས་འདུག་ད་དེ་དངོས་གནས་བྱུང་མེད་དེ་ཡིན་ན་ད་མ་འོངས་པའི་བདུན་ཕྲག་ཁ་ཤས་ཤིག་དང་ཨ་ནི་ཟླ་བ་གཅིག་གཉིས་ཤིག་ནང་ལྟ་ཡག་ཅིག་ཆགས་བསྡད་ཡོད་རེད་བསམ་གི་འདུག་བྱས་བྱས་ད་དེ་རིང་ང་ཚོའི་ལས་རིམ་ད་ག་མཇུག་བསྒྲིལ་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ་ང་ཚོའི་ལས་རིམ་བྱས་མི་ཤེས་ཀི་མ་ཡིན་ནོ།